ལྷན་རྒྱས་སྐུ་ཁམས་བཟང་དེ་རིང་ནི་བོད་རྒྱལ་ལོ་ཉིས་སྟོང་ཆིག་བརྒྱ་ལྔ་བཅུ་རབ་གནས་ཆུ་ཡོས་ལོའི་བོད་ཟླ་བཅུ་པ་སྨིན་དྲུག་ཟླ་བའི་ཚེས་པ་ཉི་ཤུ་ལྔ་དང། ཕྱི་ལོ་ཉིས་སྟོང་ཉི་ཤུ་རྩ་གསུམ་ལོའི་ཟླ་བ་བཅུ་གཉིས་པའི་ཚེས་བདུན་རེས་གཟའ་ཕུར་བུ་རེད། རེས་གཟའ་ཕུར་བུའི་ཉིན་གྱི་གསར་འགྱུར་ལས་རིམ་འདིའི་ནང། སྤྱི་ནོར ྋགོང་ས ྋསྐྱབས་མགོན་ཆེན་པོ་མཆོག་དགའ་ལྡན་ལྔ་མཆོད་ཀྱི་མཆོད་འབུལ་ཐོག་ལ་དབུ་བཞུགས་མཛད་པའི་སྐོར་དང། བོད་མིའི་སྒྲིག་འཛུགས་ཀྱི་དཔལ་འབྱོར་དང་འཕྲིན་ལས་རྒྱས་ཐབས་སུ་གཡང་བུམ་སྨིན་སྒྲུབ་ཞུས་པའི་སྐོར། སྤྱི་འཐུས་ལྷན་ཚོགས་ཀྱི་བོད་དོན་ཞུ་སྐུལ་ཚོགས་ཆུང་ནས་རྒྱ་གར་གྱི་རྒྱལ་ས་ལྡི་ལིར་བོད་དོན་ཞུ་སྐུལ་གནང་བའི།

དེ་རིང་བོད་ཟླ་བཅུ་པའི་ཚེས་པ་ཉི་ཤུ་ལྔ་དང་ཕྱི་ཚེས་བདུན་ཉིན་མོ་དེ་བཞིན་འཇམ་མགོན་བླ་མ་རྗེ་ཙོང་ཁ་པ་བློ་བཟང་གྲགས་པ་མཆོག་སྐུ་མྱ་ངན་ལས་འདས་པའི་རྗེས་དྲན་ཡིན་པ་དང་དེ་རིང་བཞུགས་སྒར་རྡ་སའི་ཐེག་ཆེན་ཆོས་གླིང་གཙུག་ལག་ཁང་དུ་བོད་མིའི་བླ་ན་མེད་པའི་དབུ་ཁྲིད་སྤྱི་ནོར ྋགོང་ས ྋསྐྱབས་མགོན་ཆེན་པོ་མཆོག་དགའ་ལྡན་ལྔ་མཆོད་ཀྱི་མཆོད་འབུལ་ཐོག་ལ་དབུ་བཞུགས་མཛད་ཡོད་པ་རེད། གནས་ཚུལ་འདིའི་སྐོར་ལ་བསྟན་འཛིན་འཆི་མེད་ལགས་ཀྱིས་ངོ་སྤྲོད་གནང།

ཨ་ནེ་དེ་ལ་མྱང་ཐུག་ཟེར་གྱི་རེད། ཨ་ནེ་རྗེ་རིན་པོ་ཆེ་དགོངས་པ་རྫོགས་ཡིན་ཙང་དེ་མྱ་ངན་གྱི་ཐུག་པ་ཡིན། དེའི་ཉིན་མོ་ཡིན་གཅིག་མིན་གཅིག་ཐུག་པ་གཏོང་གི་རེད། ར་ནི་ང་ཚོ་ཕ་ཡུལ་ང་ཚོ་དགོན་པ་ལ་ར། དགའ་ལྡན་ལྔ་མཆོད་ཉིན་མོ་དེ་ལ་ག་དུས་ཡིན་ན་དགོང་དག་ཚོགས་ཚོགས་གི་རེད། ཨ་ནེ་དགོང་དག་ཚོགས་ཚོགས་ནས་ང་ཚོ་ཞབས་བརྟན་མང་པོ་སྐྱོར་དགོས་རེད་ར། ཨ་ནེ་མཆོད་མེ་འབུལ་ཡ་དང་ཨ་ནེ་དགོན་པ་ལ་ང་ཚོ་སྐོར་ར་བརྒྱབ་ནས་དམིགས་བརྩེ་མ་སྐྱོར་ནས་ར། ཨ་ནེ་སྐོར་ར་མང་པོ་བརྒྱབ་དགོས་ཡ་དང་ཨ་ནེ་མང་པོ་བྱེད་དགོས་རེད།

གཙུག་ལག་ཁང་ནས་ཕེབས་སོང། ཚང་མ་ལོ་མཇལ་མ་མྱོང་བའི་ཚང་མ་གི་མཇལ་སོང་དེ་རིང་ཐག་རིང་པོ་ནས་ཕེབས་མཁན་དང་ཚང་མ་གི་མཇལ་སོང་ཚང་མ་ལོ། བསམ་པ་ན་ཉི་མ་ཤར་བ་འདྲ་བོ་ཆགས་སོང་ནི་ཡེ་ཤེས་ནོར་བུ་སྐུ་ཚེ་ལ་བར་ཆད་མ་ཡོང་པ་སྐུ་ཚེ་ཞབས་པད་བརྟན་པ་གི་ཚང་མ་ལོ་གི་དེ་རིང་ཕྱི་རྒྱལ་གི་ཚང་མ་ལོ་གི་ཨོ་ཡེ་ཤེས་ནོར་བུ་སྐུ་ཚེ་ཞབས་པད་བརྟན་པ་གི་དེ་འདྲ་འགྲུབ་པ་གི་ཨོ་དེ་འདྲ་བྱེད་ཐུབ་པ་གི་སྨོན་ལམ་རེ་བ་ཆེན་པོ་ཡོད། བོད་ཟླ་བཅུ་པའི་ཚེས་པ་ཉི་ཤུ་ལྔ་ཉིན་མོ་དེ་ནི་རྗེ་ཙོང་ཁ་པ་བློ་བཟང་གྲགས་པ་མཆོག་སྐུ་མྱ་ངན་ལས་འདས་པའི་དུས་མཆོད་ཀྱི་ཉིན་མོ་ཡིན། དགོངས་རྫོགས་ཀྱི་དུས་མཆོད་ཆེན་མོ་འདི་ལ་དགའ་ལྡན་ལྔ་མཆོད་ཞེས་འབོད་ཀྱི་ཡོད། དེ་ཉིན་བོད་མི་ཚོས་རྣམ་དཀར་དགེ་སྒྲུབ་ཀྱི་ལས་ལ་འབད་པ་དང་མཚན་མོ་གླིང་མེ་སྒྲོན་ཏེ་རྗེ་ཙོང་ཁ་པའི་རྗེས་དྲན་དང་མྱ་ངན་ཞུ་གི་ཡོད། དེ་དང་འབྲེལ་སྤྱི་ནོར ྋགོང་ས ྋསྐྱབས་མགོན་ཆེན་པོ་མཆོག་རིང་མིན་ཕྱི་ཚེས་བཅུ་གཉིས་ཉིན་འབྲས་ལྗོངས་མངའ་སྡེའི་གཞུང་ནས་གསོལ་འདེབས་ཞུས་པ་བཞིན་མགོན་པོ་གང་ཉིད་མཆོག་སྒང་ཏོག་དཔལ་འབྱོར་རྩེད་ཐང་དུ་རྒྱལ་སྲས་ཐོགས་མེད་བཟང་པོས་མཛད་པའི་ལག་ལེན་སོ་བདུན་མའི་གསུང་ཆོས་བཀའ་དྲིན་བསྩལ་རྒྱུ་རེད་འདུག་ལ་ཕྱི་ཚེས་བཅུ་བཞི་ཉིན་ནུབ་བྷང་གཱལ་མངའ་སྡེའི་ས་ལུ་ག་རར་ཡོད་པའི་གསང་ཆེན་དཔལ་ལྡན་སྲད་རྒྱུད་གྲྭ་ཚང་དུ་སེམས་བསྐྱེད་ཀྱི་ཆོས་འབྲེལ་བཀའ་དྲིན་སྩལ་རྒྱུའི་མཛད་འཆར་ཡོད་པ་རེད། དེ་ག་ནང་བཞིན་སྤྱི་ནོར ྋགོང་ས ྋསྐྱབས་མགོན་ཆེན་པོ་མཆོག་ནས་གནས་མཆོག་རྡོ་རྗེ་གདན་དུ་ཆོས་འབྲེལ་སོགས་བཀའ་དྲིན་བསྐྱང་རྒྱུའི་མཛད་འཆར་ཡང་ཡོད་པ་རེད། བོད་མིའི་སྒྲིག་འཛུགས་ཀྱི་དཔལ་འབྱོར་དང་འཕྲིན་ལས་རྒྱས་ཐབས་སུ་གཡང་བུམ་སྨིན་སྒྲུབ་ཞུས་ཡོད་པ་རེད། དེ་ཡང་ཁ་སང་རེས་གཟའ་ལྷག་པ་གཟའ་སྐར་དགེ་བའི་འཕྲོད་སྦྱོར་ཉིན་བོད་མིའི་སྒྲིག་འཛུགས་ཀྱི་དཔལ་འབྱོར་དང་འཕྲིན་ལས་རྒྱས་ཐབས་སུ་དཔལ་འབྱོར་ལས་ཁུངས་ཀྱི་རྐང་འགན་འཁུར་འོག་ལ་མགོན་དཀར་གྱི་སྒོ་ནས་གཡང་བུམ་སྨིན་སྒྲུབ་ཞུས་ཡོད་པ་རེད། གཡང་བུམ་གྱི་ཕྱག་བཞེས་འདིའི་ཐོག་ལ་བོད་མིའི་སྒྲིག་འཛུགས་ཀྱི་དཔལ་ལྡན་སྲིད་སྐྱོང་སྤེན་པ་ཚེ་རིང་མཆོག་དང་དཔལ་ལྡན་ཤེས་རིག་བཀའ་བློན་ལྕང་ར་ཐར་ལམ་སྒྲོལ་མ་མཆོག་དཔལ་ལྡན་ཕྱི་དྲིལ་བཀའ་བློན་ནོར་འཛིན་སྒྲོལ་མ་མཆོག་གིས་གཙོས་པའི་དཔལ་འབྱོར་ལས་ཁུངས་ཀྱི་དྲུང་ཆེ་གྱང་གསར་ཚེ་རིང་དོན་གྲུབ་ལགས་ཕེབས་བཞུགས་གནང་ཡོད་པ་རེད། བོད་མིའི་སྒྲིག་འཛུགས་ཀྱི་གཡང་སྒྲུབ་འདི་བཞིན་ལོ་ལྟར་སྤྱི་ཟླ་བཅུ་གཅིག་བཅུ་གཉིས་ནང་ལ་སྨིན་སྒྲུབ་ཞུ་སྲོལ་ཡོད་པ་དང་དེ་ཡང་སྐུ་བཅར་རྣམ་རྒྱལ་གྲྭ་ཚང་གི་དགེ་འདུན་པ་རྣམས་གདན་ཞུའི་ཐོག་ལ་ཉིན་གྲངས་གསུམ་རིང་སྒྲུབ་བཞིན་ཡོད་པ་རེད། ལྷག་པར་དུ་གཡང་བུམ་སྒྲུབ་པའི་དུས་རྒྱུན་འདིའི་ནང་ལ་བོད་མིའི་སྒྲིག་འཛུགས་ཀྱི་ལས་ཁུངས་ཁག་གི་དགོས་དངུལ་འདོན་སྤྲོད་རིགས་གནང་གི་མེད་པ་རེད། སྤྱིར་བོད་མིའི་སྒྲིག་འཛུགས་དཔལ་འབྱོར་དང་འཕྲིན་ལས་རྒྱས་ཐབས་སུ་བཙན་བྱོལ་ནང་ལ་ཕྱི་ལོ་གཅིག་སྟོང་དགུ་བརྒྱ་དགུ་བཅུ་གོ་བདུན་ལོར་ལ་ཆོས་རིག་ལས་ཁུངས་ཀྱི་བཀའ་དགོངས་ལྟར་མགོན་དཀར་གྱི་སྒོ་ནས་གཡང་སྒྲུབ་ཐོག་མ་དེ་སྨིན་སྒྲུབ་ཞུས་ཡོད་པ་རེད།

དེ་བཞིན་སྤྱི་འཐུས་རྣམ་པས་ཁ་ཉིན་ཕྱི་ཚེས་ལྔ་ཉིན་རྒྱ་གར་དབུས་གྲོས་ཚོགས་གོང་མའི་འཐུས་མི་སྐུ་ཞབས། Basit Narayan Singh། ལགས་དང་དབུས་གྲོས་ཚོགས་འོག་མའི་འཐུས་མི་སྐུ་ཞབས Kishan Kapoor ལགས། ལྡི་ལི་ས་གནས་གྲོས་ཚོགས་འཐུས་མི་སྐུ་ཞབས Madan Lal ལགས། རྒྱ་གར་ཀོང་རེ་སྲིད་དོན་ཚོགས་པའི་རྒྱལ་ཡོངས་དྲུང་ཆེ་སྐུ་ཞབས Abhishek Dutt ལགས་ལྡི་ལི་ཉེན་རྟོག་སྤྱི་ཁྱབ་འགོ་དཔོན PN Khirme ལགས་བཅས་སོ་སོར་མཇལ་འཕྲད་ཀྱིས་བོད་དོན་ཞུ་སྐུལ་ཡང་གནང་ཡོད་པ་རེད། གཞན་ཡང་ཉིན་དེའི་དགོང་མོར་སྤྱི་འཐུས་རྣམ་པས་བྱེས་ཀྱི་གདན་ས་བཀྲ་ཤིས་ལྷུན་པོའི་གོ་སྒྲིག་འོག་ལ་རྒྱལ་ས་ལྡི་ལིར་པཎ་ཆེན་སྐུ་ཕྲེང་བཅུ་གཅིག་པ་མཆོག་གི་གོ་རྟོགས་ལས་འགུལ་ཐོག་ལ་ཕེབས་བཞུགས་ཡང་གནང་འདུག་ཕྱོགས་མཚུངས་ཁ་སང་རེས་གཟའ་ལྷག་པའི་ཉིན་སྤྱི་འཐུས་རྣམ་པས་རྒྱ་གར་དབུས་གྲོས་ཚོགས་གོང་མའི་འཐུས་མི་སྐུ་ཞབས་སུ་ཤིལ་ཀུ་མར་ཀུབ་ཏཱ་ལགས་དང་དབུས་གྲོས་ཚོགས་འོག་མའི་འཐུས་མི་སྐུ་ཞབས་ཨིན་དི་ར་ཧང་སུ་བྷ་ལགས། རྒྱ་གར་ཀོང་རེ་སྲིད་དོན་ཚོགས་པའི་རྒྱལ་ཡོངས་དྲུང་ཆེ་སྐུ་ཞབས་ཨེས་ཨར་ཁོ་ལི་ལགས་རྒྱ་གར་རྒྱལ་ཡོངས་སྤྱི་ཚོགས་ཞབས་ཞུ་ཚོགས་པའི RSS གི་རྒྱུན་ལས་སྐུ་ཞབས་རཱམ་མཱ་དཱབ་ལགས་བཅས་དང་མཇལ་འཕྲད་ཡང་གནང་འདུག། གནད་ཡོད་དཔོན་རིགས་ཚོ་ལ་མཇལ་འཕྲད་གནང་བའི་སྐབས་སུ་སྤྱི་འཐུས་རྣམ་པ་དང་ལྷན་དུ་འཕགས་བོད་འབྲེལ་མཐུད་ལས་ཁུངས་ཀྱི་ལས་བྱེད་ཆོས་ཉིད་ཚེ་རིང་ལགས་ལྷན་བཅར་ཞུས་ཡོད་པ་རེད། བོད་མི་མང་ལྷོ་བྱང་ཨ་རིའི་ཁུལ་གྱི་སྤྱི་འཐུས་བསྟན་འཛིན་འཇིགས་མེད་ལགས་རིང་མིན་ཕྱི་ཚེས་དགུ་དང་བཅུ་ཉིན་གྲངས་གཉིས་ཀྱི་རིང་ལ་ཨ་རིའི་ཡུ་ཊཱ་མངའ་སྡེའི་གྲོང་ཁྱེར Salt Lake ནང་དུ་གཞུང་འབྲེལ་ས་བགོས་ཕྱོགས་བསྐྱོད་གནང་གཏན་འཁེལ་འདུག། གཞི་རྩའི་ལྷོ་བྱང་ཨ་རི་ཁུལ་དང་ཡུ་རོབ་དང་ཨ་ཧྥེ་རི་ཁའི་ཁུལ། རྒྱ་བལ་འབྲུག་གསུམ་ཕུད་པའི་ཨེ་ཤེ་ཡ་དང་ཨོ་སི་ཀྲ་ལེ་ཤེ་ཡ་ཁུལ་བཅས་ཀྱི་བོད་མི་མང་སྤྱི་འཐུས་རྣམ་པ་སོ་སོའི་ཁྱབ་ཁོངས་སུ་དེ་སྔ་ས་བགོས་ཕྱོགས་བསྐྱོད་ཕེབས་རྒྱུའི་ལམ་སྲོལ་མེད་ན་ཡང། བོད་མི་མང་སྤྱི་འཐུས་སྐབས་བཅུ་བདུན་པའི་སྐབས་སུ་འབྲེལ་ཡོད་སྤྱི་འཐུས་རྣམ་པ་དང་དཔལ་ལྡན་ཚོགས་གཙོ་སྦྲེལ་པོའི་དབར་ལ་བཀའ་བསྡུར། སྤྱི་འཐུས་རྒྱུན་ལས་ལྷན་ཚོགས་དང་འཛིན་སྐྱོང་བཅས་སུ་བཀའ་བསྡུར་སྔ་རྗེས་བྱུང་རྗེས་སྤྱི་འཐུས་ལས་ཡུན་རིང་ལ་ཁྱབ་ཁོངས་ས་གནས་ཁག་ཏུ་ཐེངས་རེར་ས་བགོས་ཕྱོགས་བསྐྱོད་གནང་རྒྱུའི་ལས་རིམ་ཐུགས་གཏན་འཁེལ་བ་ཞིག་ཡིན་པ་རེད། ད་རིང་གི་གསར་འགྱུར་ལས་རིམ་འདི་ཙམ་ཡིན་བོད་དོན་དང་འབྲེལ་བའི་གསར་འགྱུར་རྒྱས་པ་ཁག་གཤམ་ལ་འཁོད་པའི་བོད་རྒྱ་དབྱིན་གསུམ་གྱི་དྲ་ཚིགས་ཁ་བྱང་དེ་ཚོའི་ཐོག་ནས་གཟིགས་རྒྱུ་ཡོད་དེ་དོན་རྣམ་པ་ཚོས་དགོངས་འཇགས་གནང་རོགས་གནང།